ད་སྒོ་ཐེམ་དེ་ནས་མར་བརྒལ་ཚར་བའི་རྗེས་ལ་ནི་ང་ཚོ་བོད་ཀྱི་སྐད་ཡིག་ཅིག་ད་འཕེལ་ཤུགས་གཏོང་ཡོང་ས་རྩ་ནས་ཡོད་མ་རེད་བ། དེ་ང་ཚོ་གི་ད་དཀའ་ངལ་ཆེ་ཤོས་ཅིག་ཆགས་བསྡད་ཡོད་རེད་གཉིས་པ་དེ་ཡིན་པ་ཡིན་ན་ད་ལྷག་པར་དུ་ད་ལྟ་ང་ཚོ་སྦྲགས་སྐད་དང་བོད་སྐད་གཙང་མ་མ་ཆགས་པ་དང། ད་ང་ཚོ་བོད་པ་ཡིན་པ་ཡིན་ནའང་སོ་སོ་སྤྱི་བཏང་གི་རྒྱུན་ལྡན་གི་འཚོ་བའི་ཁྲོད་ཀྱི་སྐད་དེ་ད་དབྱིན་ཇིའི་སྐད་དང་ཅིག་དེ་འདྲའི་ཆགས་འགྲོ་མཁན་གི་ད་ཤུགས་ཆེ་ཤོས་འདྲ་དེ་གཞོན་སྐྱེས་དེ་ཚོ་ཆགས་བསྡད་ཡོད་རེད། ད་ལྷག་པར་དུ་དཔེར་ན་ནུབ་ཕྱོགས་ལ་འཚར་ལོངས་བྱུང་མཁན་གྱི་འདྲ་བ་ཡིན་པ་ཡིན་ན། ད་ཕུགས་ཡུལ་གནས་གཅིག་གཞི་རིམ་སློབ་གྲྭ་ནས་བྱས་ནས་ད་སློབ་གྲྭ་ཆ་ཚང་མ་ཚར་གྱི་བར་དུ་ནི་བསླབ་ཁྲིད་ཀྱི་ནང་ལོགས་ལ་ནི་བོད་ཀྱི་སྐད་ཡིག་ནག་ཅིག་བསླབ་ཀྱི་ཡོད་མ་རེད་དེ་འདྲ་བྱེད་དུས་ཙམ་པ་ལ་གོང་ལྟར་ཁོར་ཡུག་དེ་འདྲ་གཅིག་གི་ནང་ནས་འཚར་ལོངས་བྱུང་ཁོར་ཡུག་དེ་འདྲ་གཅིག་གི་ནང་ནས་འཚོ་བ་སྐྱེལ་བའི་སྐབས་ལ་ནི་ད་སྐད་ཡིག་གཞན་པ་གཅིག་དེ་ཁོ་རྩོད་རྒྱུག་གི་ཐོག་ནས་བཀོལ་སྤྱོད་བྱེད་ཀྱི་ཡོད་པ་ཡིན་ཙང་ད་རང་བཞིན་གྱི་དེའི་ཤུགས་རྐྱེན་དེ་ནི་ད་སོ་སོ་གི་འཚོ་བའི་ནང་ལ་སླེབས་ཡོང་ཡ་དེ་ཁོ་བསྟན་དྲག་ཅིག་ཁེར་འདུག་ཡོད་རེད་བ། ནམ་རྒྱུན། སྟོད་ཀྱི་བོད་པ་གཅིག་གིས་སྤྱི་བཏང་དཔེར་ན་ད་དཔེར་ན་ངའི་སོ་འདྲ་བ་ཡིན་ན་ངའི་སྐད་ཡིག་གཞན་པ་དེ་འདྲ་གང་ཡང་ཤེས་ཀྱི་ཡོད་མ་རེད་ཡིན་པ་ཡིན་ནའང་གཅིག་ག་རེ་ལབ་དགོས་རེད་གཅིག་བོད་ཀྱི་སྐད་ཡིག་གཙང་མ་རྒྱབ་དགོས་རེད་གཅིག་བོད་སྐད་གཙང་མ་ཉར་དགོས་རེད་གཅིག་དེ་འདྲའི་སེམས་ནས་སོ་སོ་ལ་སེམས་ཚོར་ཡོད་རེད་སེམས་ཚོར་ཡོད་པ་ཙམ་མ་ཟད་ཀྱི་སོ་སོ་གི་ལི་ཀ་ཁྲ་ལ་དྲིན་བྱས་ཡོད་རེད་དེ་ཡིན་པ་ཡིན་ན་ཡང་གཅིག་ཐ་སྙད་འདྲ་བོ་ཁ་ཤས་གཅིག་ཨ་ནི་ཁ་ནང་ལ་གོམས་སོང་བ་ཡིན་ན་ལམ་སང་བོད་སྐད་ཀྱི་ཚབ་ལ་གཞན་པའི་ཐ་སྙད་དེ་ཁ་ནང་ལ་རང་བཞིན་སླེབས་ཡོང་ཡ་གཅིག་འདུག་ཨ་དེ་ཡིན་པ་ཡིན་ཙང། ཁོ་ག་རེ་ཟེར་གོམས་གཤིས་དང་འཚོ་བ་དང་འདི་འདྲ་གི་ནང་ལོགས་ནི་མངོན་གསལ་དོད་པོ་དེ་ཙམ་མེད་པའི་ཐོག་ནས་རང་བཞིན་གྱི་ད་སོ་སོ་ལ་འབྱར་ཡོང་རྒྱུ་འདྲ་བ་ཅིག་ཆགས་ཡོང་གི་འདུག་དེ་འདྲ་བྱེད་དུས། གོང་ལྟར་འཚོ་བའི་བརྒྱུད་རིམ་དང་གཅིག་འགྲོགས་འདྲིས་དང་ཁོར་ཡུག་གི་ནང་ལོགས་ལ་བོད་ཀྱི་སྐད་ཡིག་བེད་སྤྱོད་ཤུགས་ཆེན་པོ་ཅིག་གཏོང་ཡོང་ས་མེད་དུས་ཙམ་པ་ལ་ད་རང་བཞིན་གྱི་ང་ཚོའི་སྐད་ཡིག་གི་ནང་ལོགས་ཕོག་ལ་སྐད་ཡིག་གཞན་པ་ནི་བསྲེས་ལྷད་གཏོང་ཡ་ཡིན་ན་རེད་རྦད་དེ་ཁོ་རང་འཚོ་བའི་རྒྱུན་ལྡན་གྱི་སོ་སོའི་སྐད་ཡིག་བོད་པ་ཡིན་པ་གང་ཞིག་ལ་འཚོ་བའི་ནམ་རྒྱུན་རྒྱུན་ལྡན་གྱི་སྐད་དེ་ཁོ་དབྱིན་ཇིའི་སྐད་འདྲ་བོ་དང་ད་ཅིག་དེ་འདྲའི་གོང་ལྟར་སྐད་ཡིག་གཞན་པ་བེད་སྤྱོད་གཏོང་བསྡད་ཡ།

ཡིན་པ་ཡིན་ན་ཡང་ད་ཁ་ཤས་ཅིག་ག་ལ་ན། སོ་སོ་ཟེར་ཡ་དེ་གལ་ཆེན་པོ་ཞེ་པོ་ཅིག་རེད་བ་དེ་བྱེད་དུས་ཙམ་པ་ལ་ད་འཚར་ལོངས་ཀྱི་བརྒྱུད་རིམ་གྱི་ཁྲོད་ལ་ཕ་མ་གིས་ད་ང་ཚོ་བཙན་བྱོལ་ལ་འདྲ་བོ་ཆ་བཞག་པ་ཡིན་ན་ང་ཚོ་བཙན་བྱོལ་ལ་ད་རྒྱ་གར་དང་ཕྱི་རྒྱལ་ག་བ་ལ་ཞིག་ཡོད་པ་ཡིན་ན། ཕྲུ་གུ་འཚར་ལོངས་བྱུང་བའི་བརྒྱུད་རིམ་གྱི་ཁྲོད་ལ་ད་ཕ་མ་གིས་སོ་སོ་གི་ཐོག་ནས་ཨ་ནི་ཅིག་ཕྲུ་གུ་དེ་བོད་ཀྱི་སྐད་ཡིག་ཤེས་མཁན་ཅིག་ང་ཚོའི་མི་རིགས་ཀྱི་ཆ་རྒྱུས་ཡོད་མཁན་རིག་གཞུང་དང་ཅིག་འདི་འདྲ་གི་ཅིག་བསམ་བློ་འདྲ་བ་དེ་ཤུགས་ཆེན་པོ་ཡོད་པ་ཅིག་བཟོ་ཐུབ་ཡག་གི་ད་སྒོ་དང་པོ་འདྲ་བ་ཟེར་ན་རེད་ཡང་ན། དགེ་རྒན་དང་པོ་ཟེར་ན་རེད་དེ་ཕ་མ་ཆགས་བསྡད་ཡོད་པ་དེ་བརྒྱ་ཆ་བརྒྱ་རེད་ཕ་མ་གི་ད་ཁྱིམ་ཚང་གི་ནང་ལོགས་ལ་ཨ་ནི་བོད་ཀྱི་སྐད་ཡིག་དང་འབྲེལ་བའི་ད་སློབ་གསོ་ཡང་དག་པ་དེ་ཉར་ཐུབ་པ་ཡིན་ན་ཨ་ནི་དེ་གི་ད་ཁྱིམ་ཚང་དེའི་ནང་ནས་འཚར་ལོངས་བྱུང་ཡོང་དུས་དེ་གི་ཨ་ནི་སོ་སོ་གི་བོད་ཀྱི་སྐད་ཡིག་ཨ་ནི་བེད་སྤྱོད་གཏོང་ཐུབ་ཡག་གི་གནས་སྟངས་ཅིག་ཡོང་གི་འདུག་ཨ་ནི་ག་ལ་ན་ཁོ་བོད་ཡིག་དེ་ཙམ་མ་ཤེས་ནའང་བོད་སྐད་རྒྱབ་ཐུབ་ཡག་ཡང་དག་ལ་བོད་སྐད་ཆ་ཚང་གོ་ཐུབ་ཡག་ཨ་ནི་གཅིག་བོད་སྐད་གང་ལ་གང་འཚམ་རྒྱག་ཐུབ་ཡག་དེ་འདྲ་གི་ད་ཁོ་གནས་སྟངས་ག་རེ་ཡིན་ན་ཡོང་གི་འདུག་དེ་བྱེད་དུས་ཙམ་པ་ལ།

གཅིག་དེ་ག་རེ་ལབ་ན་ད་ཁོང་ད་དོན་དག་སྡོམ་བརྒྱབ་པ་ཡིན་ན་ཕ་མ་གི་སློབ་གསོ་གི་ཐོག་ནས་ང་ཚོ་སྐད་ཡིག་གི་སློབ་གསོ་དེ་འདང་ངེས་བྱེད་པ་ཅིག་མ་ཡོང་ན་ཕྲུ་གུ་དེ་གི་སྦྲགས་སྐད་རྒྱག་ཡ་དང་ཕ་མ་དེ་གི་ཡིན་པ་ཡིན་ན་སྦྲགས་སྐད་རྒྱག་ཡ་སྐད་གཙང་མ་རྒྱག་པ་དེ་གཅིག་ཆགས་གི་འདུག་གཉིས་པ་དེ་ཡིན་པ་ཡིན་ན་ད་ང་ཚོ་རིག་གནས་ཀྱི་སློབ་གསོ། སོ་སོའི་སྐད་ཡིག་དེ་གལ་ཆེན་པོ་ཡིན་པ་ད་དཔེར་ན་ད་ལྟའི་ཆ་ལ་འདྲ་བོ་ཆ་བཞག་ན་ང་ཚོ་བོད་ཀྱི་སྐད་ཡིག་བདག་གཉེར་བྱེད་དགོས་པ་ཡིན་ན་ས་གཅིག། བརྟེན་ས་གཙོ་བོ་འདྲ་བོ་གཅིག་ད་ཧ་ལམ་སེམས་ཤུགས་དང། གཅིག་གིས་ག་རེ་ལབ་དགོས་ལྷག་པར་དུ་ད་ཕྱི་རྒྱལ་ད་གཅིག་དཔེར་ན་ནུབ་ཕྱོགས་ཀྱི་རྒྱལ་ཁབ་དེ་ཚོའི་ནང་ལོགས་ལ་འཚར་ལོངས་བྱུང་བཞིན་པའི་ཕྲུ་གུ་དེ་ཚོ་ཡིན་པ་ཡིན་ན་ད་གཅིག་བོད་སྐད་རྒྱབ་ཡ་ལ་ཨ་ནི་གཅིག་བོད་སྐད་གཙང་མ་རྒྱབ་ཡ་དང་བོད་སྐད་ཉར་ཚགས་བྱས་ཡ་ལ་ད་ཧ་ལམ་བརྒྱ་ཆ་འདྲ་མ་སོང་ན། ད་བརྒྱ་ཆ་བདུན་ཅུ་བརྒྱད་ཅུ་ཅིག་བརྟེན་ས་འདྲ་བོ་དེ་སེམས་ཤུགས་ཁོ་ན་ད་ངའི་སྐད་ཡིག་རེད་ངའི་ཕ་སྐད་རེད་ངའི་རིག་གཞུང་ད་ངས་བཀོལ་སྤྱོད་མ་བྱས་ན་སུས་བཀོལ་སྤྱོད་བྱེད་ཀྱི་རེད་ངས་ངེས་པར་དུ་བདག་པོ་རྒྱབ་དགོས་རེད་སོ་སོ་གི་སྐད་ཡིག་འདི་འདྲ་ཅིག་བདག་པོ་རྒྱབ་ཡ་ལ་སོ་སོ་གི་སྤོབས་པ་ཡིན་གཟི་བརྗིད་ཡིན་བསམ་གྱི་འདུག།

བོད་པའི་ཚིག་བརྒྱད་ཏག་ཏག་ཡོད་པ་ཡིན་ན། ནི་རྒྱ་གར་ནང་ནས་ཚིག་གཅིག་དེ་ནི་དབྱིན་ཇིའི་བེད་སྤྱོད་བཏང་གཉིས་རྒྱ་གར་གྱི་ཚིག་བེད་སྤྱོད་བཏང་འདུག་སེ་འདུག་སེ་བྱས་པ་ཡིན་ན་ནི་ཁོ་བོད་ཀྱི་ཚིག་དེའི་ནང་ལོགས་ནས་མ་མ་མ་གྲངས་ཀ་དེ་ཉུང་རུ་ཉུང་རུ་འགྲོ་བྱས་པ་རེད་བ་ནི་ག་ལེ་ག་ལེ་ནི་བོད་པའི་ཐ་སྙད་ཉུང་རུ་ཉུང་རུ་འགྲོ་བ་ནི་བོད་པའི་ཐ་སྙད་ཀྱི་བྱེད་སྤྱོད་ངང་མ་གཏོགས་མ་ལྷག་པ་བྱས་ནི་ཐ་སྙད་གཞན་པ་ཚང་མ་ད་རྒྱ་གར་གྱི་ཐ་སྙད་འདྲ་བོ་དང་དབྱིན་ཇིའི་ཐ་སྙད་འདྲ་བོ་དང་ཅིག་དེ་འདྲས་རྐྱང་རྐྱང་བེད་སྤྱོད་བཏང་སོང་བ་ཡིན་ན་ནི་ཁོ་སྐད་ཉམས་ཟེར་དེ་དེ་འདྲས་རེད་འདུག་བ་ད་ཁོ་ཐ་སྙད་ཉམས་བྱ་ཚིག་ཉམས་དེ་ནི་བརྗོད་པ་བརྗོད་སྟངས་ཉམས།

དཔེར་ན་རྒྱ་ནག་གུང་ཁྲན་སྲིད་གཞུང་གིས་ང་ཚོ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོ་བོད་ལ་བཙན་གནོན་བྱེད་སྐབས་ལ། རྒྱ་མིའི་དམག་མི་གི་མེ་མདའ་བཟུང་སྟེ་ཁེ་རེད་དེ་ལས་ཀྱང་དེ་རིང་ཁ་སང་ང་ཚོའི་བོད་པའི་སྤྱི་ཚོགས་ལ་ཡོད་བསྡད་མཁན་གི་དགྲ་ཁེ་རེད་དེ་ཞེད་སྣང་ཚ་བ་ཡོད་རེད་ག་རེ་ལབ་ན། རྒྱ་མིའི་དམག་མི་བོད་ལ་ཡོང་པའི་སྐབས་ལ་ང་ཚོ་སྐད་ཡིག་རིག་གཞུང་དེ་གཏོར་བཤིག་གཏོང་ཐུབ་ཡོད་མ་རེད། ཡིན་པ་ཡིན་ནའང་ང་ཚོས་སྐད་ཡིག་རིག་གཞུང་གཏོར་བཤིག་ཕྱིན་སྐད་ཡིག་རིག་གཞུང་རྩ་མེད་ཕྱིན་ཚར་བའི་ཉིན་མོ་དེ་ནས་བཟུང་སྟེ།

གཙོ་བོ་གཅིག་བག་ཆགས་ཡོང་གི་ཡོད་པ་དེ་ཡང་གོམས་སྲོལ་རེད་འདུག་བ་དེ་ཡིན་པ་ཡིན་ཙང་གཅིག་ག་ཚོད་ཐུབ་ཐུབ་ཀྱི་བོད་སྐད་གཙང་མ་རྒྱག་དགོས་དཔེ་གལ་ཆེན་པོ་རེད་ཤག་ད་དེང་སང་དཔེར་ན་བོད་ནང་འདྲ་བོ་ཆ་བཞག་པ་ཡིན་ན་ད་ང་ཚོ་དེ་འདྲས་ཀྱི་ད་ལྟ་མཁན་པོ་ཚུལ་ཁྲིམས་བློ་གྲོས་ཁོང་རྣམ་པའི་སྣེ་ཁྲིད་ནས་ད་གང་ལྟར་མདོ་དབུས་ཁམས་གསུམ་གྱི་མཁས་པ་དེ་ཚོ་འཛོམས་ནས་ཐ་སྙད་མང་པོ་བཟོ་གི་ཡོད་རེད་ད་དེ་ཚོ་བོད་ནང་ལ་གང་ལ་གང་འཚམ་བཀོལ་སྤྱོད་ཡོད་རེད་ད་ཡིན་པ་ཡིན་ནའང།

སྦྲགས་སྐད་བེད་སྤྱོད་གཏོང་ཡ་དེ་གི། ད་དུང་ཡང་བེད་སྤྱད་བྱ་ན། གཞོན་སྐྱེས་དང་ནི་མི་རྒན་པ་བར་ལ་ཡང་ཁ་བརྡ་བྱེད་ཡ་ལ་དཀའ་ངལ། ཆེན་པོ་ཅིག་ཡོད་ན་མེད་ན་བསམ་གི་དེ་འདྲ་གི་ཚོར་བ་ཅིག་སླེབས་གི་འདུག་གང་ཡིན་ཟེར་ན། སྦྲགས་སྐད་བེད་སྤྱད་བཏང་པས་ན་ད་སྐད་ཆ་བསྲེས་ལྷད་དང་འདྲ་དབྱིན་ཇིའི་ཚིག་སོགས་འདྲ་རྒྱ་སྐད་སོགས་འདྲ་བེད་སྤྱད་བཏང་པས་ན་མི་རྒན་པ་ཚོ་གི་ཁོ་རྒྱ་སྐད་མི་ཤེས། དབྱིན་ཇི་གི་སྐད་མི་ཤེས་ད་གོ་བརྡ་འཕྲད་གི་རེད་པས་ཟེར་ཡ་ཅིག་དེ་ཐོག་ལ་ཡ། ཞེད་སྣང་ཚ་པོ་ཞེ་དྲག་རེད་འདུག་དེ་གཅིག་གནད་འགག་ཅིག་ཆགས་ཀི་མེད་འགྲོ་བསམ་གི་འདུག།
ཨོ་རེད་ད་ད་ལྟ་གཅིག་གི་ད་ལྟ་དེར་མ་སོང་ཡ་དེའི་ནང་ལོགས་ལ་གསལ་བཤད་ཟེར་ན་གཅིག་བྱེད་དགོས་ཡ་གཅིག་དེ་ག་རེ་ཟེར་ན་ང་ཚོའི་ཆོས་ཉན་ཟེར་ཡ་གཅིག་ཡོད་རེད་དེ་ང་ཚོ་ཚོགས་པ་ཐ་སྙད་བཟོ་རྒྱུ་དེ་འདྲས་མ་རེད། སྤྱིར་བཏང་བོད་ཀྱི་སྐད་བཤད་ཁོང་ཚོས་ནི་ལོ་བཅུ་འགྲོ་གི་ཡོད་རེད་ད་ང་ཚོ་གི་ལས་འགུལ་གཅིག་དམིགས་བསལ་གཙོ་བོ་འདྲ་གཅིག་དེ་བོད་སྐད་གཙང་མ་ཉར་ཐུབ་ཡ་རང་གི་ཆེད་དུ་བོད་སྐད་བཤད་པ་ཡིན་ན་ཁོ་བོད་སྐད་གཙང་མ་ད་གཏམ་བཤད་བྱེད་པ་ཡོང་གི་ཡོད་པ་ཡིན་པ་ཡིན་ན་རེད་བོད་པ་ཕན་ཚུན་སྐད་ཆ་བཤད་པ་ཡིན་ནའང་རེད་ག་རེ་ཡིན་པ་ཡིན་ན་བོད་སྐད་གཙང་མ་བཤད་ཐུབ་ཡ་དེ་ང་ཚོ་ད་དམིགས་ཡུལ་གཙོ་བོ་འདྲ་བ་གཅིག་ཆགས་བསྡད་གི་ཡོད་རེད་ད་ལྟ་ང་ཚོའི་ཆོས་ཉན་གྱི་ནང་ལོགས་ལ་ནི་བོད་སྐད་རྒྱག་མཁན་དེ་ཚོ་ལ་ང་ཚོས་ཐུགས་རྗེའི་ལམ་བར་འགྲོ་ཕིའི་ལག་ཆ་ཕེད་དེ་ད་ག་རང་རེད། ཡིན་པ་ཡིན་ནའང་ད་དེའི་ནང་ལ་ང་ཚོས་ཆོས་ཉན་ལབ་ཡོད་རེད་བ། ཆོས་ཉན་ལབ་ཡ་དེ་ང་ཚོ་བོད་ཀྱི་སྐད་ཡིག་ཞབས་ཕྱི་ཁང་གིས་བཟོས་པ་མ་རེད། དེ་ནི་བོད་ཀྱི་སྐད་ཡིག་ཞབས་ཕྱི་ཁང་གིས་ད་ལྟ་བར་དུ་ང་ཚོའི་ཐ་སྙད་གསར་པ་ཅིག་བཟོས་ཡོད་མ་རེད་ད་ང་ཚོའི་ཐ་སྙད་དེ་ཚོ་མང་ཆེ་བ་ད་བརྒྱ་ཆ་མང་ཤོས་འདྲ་བོ་ཅིག་དེ་བོད་ནང་ནས་ནི་ད་ལྟ་མདོ་དབུས་ཁམས་གསུམ་མཁས་པ་ཚོ་འཛོམས་འཛོམས་ནས་གཟུགས་བརྒྱ་པའི་ཐ་སྙད་གཞན་སྒྱུར་དེ་ལ་རྒྱུ་གཅིག་རྒྱག་གི་ཡོད་རེད་ད་ལྟ་ནང་རྒྱུན་གྱི་ཤེས་རིག་ལས་ཁུངས་ཀྱི་བརྡ་ཆད་གཏན་འབེབས་ཚོགས་པ་ནས་གཏན་ལ་ཕབ་པའི་ཐ་སྙད་དེ་ཚོ་ཡང་ང་ཚོས་རྒྱ་རྒྱག་གི་ཡོད་རེད་དེ་ཡིན་པ་ཡིན་ཙང་ནས་ད་དེ་ཚོ་གི་ཐོག་ནས་ནས་ཡང་ཐ་སྙད་དེ་འདྲ་རེད་ཟེར་ནས་དེ་ངས་གཅིག་ཞུས་ན་བསམ་སོང་ད་གཉིས་པ་དེ་ག་རེ་ལབ་ན།

དེ་མེད་དུས་ཙམ་པ་ལ་ད། ཁོ་རང་དང་པོ་ཐོན་ཐོན་སྐྱེད་གཏོང་མཁན་དེའི་མིང་ག་རེ་བཏགས་པ་ད་ག་རང་ང་བེད་སྤྱོད་གཏོང་རྒྱབ་ཙམ་པ་ལ་ད་ཁོ་དབྱིན་ཇི་སྐད་སྒྲོག་དང་ག་རེ་ནས་སྐད་གཞན་པ་ཅིག་ཆགས་འགྲོ་ཡོད་རེད་བ། དེ་གཅིག་ཙམ་པ་ལ་ད། གནས་ཚུལ་དེ་གི་ཐོག་ནས་ད་ནི། སྐད་ཡིག་གཞན་པ་གང་ལྟར་མི་ཤེས་མཁན་གི་མི་ཤེས་མཁན་དང་སྐད་ཡིག་གཞན་པ་བེད་སྤྱོད་གཏོང་ནས་སྐད་ཆ་བཤད་མཁན་བོད་པ་དེ་གཉིས་ཀྱི་བར་ལ། ནི་སྐད་ཆ་གི་གོ་བརྡ་མ་འཕྲོད་པ་བྱས་ནས་ར་མ་འཕྲོད་པ་བྱས་ནས། ནི་དཀའ་ངལ་ཡོད་པ་དེ་བརྒྱ་ཆ་བརྒྱ་དཀའ་ངལ་ཆེན་པོ་ཆགས་བསྡད་ཡོད་རེད། ད་ནི་དེ་འདྲའི་གི་ཐོག་ནས་ད་ང་ཚོས་ཅིག་སྐད་ཆ་གོ་བརྡ་མ་འཕྲོད་པ་ཙམ་མ་རེད་ད་དེ་སྐད་ཆ་གོ་བརྡ་མ་འཕྲོད་པ་དང་མཉམ་དུ་ཨ་ནི་ག་རེ་ང་ཚོའི་གི་འདུ་ཤེས་འཛིན་སྟངས་བསམ་བློ་གཏོང་སྟངས་དགའ་ཕྱོགས་ཨ་ནི་ང་ཚོའི་གི་མི་རིགས་ཀྱི་འདུ་ཤེས་ཡོད་རེད་བ་དེ་ཚོ་ལ་སོགས་པ་མང་པོ་ཞིག་ཅིག་ལ་ད་ཁྱད་པར་འགྲོ་ཡག་ཡོད་པ་དེ་གསལ་བོ་ཞིག་རེད་འདུག་བ། དཔེར་ན་མི་ཅིག་ལ་ཆ་བཞག་པ་ཡིན་ན་ཁོ་རང་གི་དབྱིན་ཇི་བེད་སྤྱོད་གཏོང་ཡ་གཅིག་པ་ཅིག་ཡིན་པ་ཡིན་ནའང་དེ་ཙམ་གྱི་གནད་འགག་མེད་པ་ཡིན་ནའང་དབྱིན་ཇི་བེད་སྤྱོད་གཏོང་བའི་རྒྱུ་མཚན་ལ་བརྟེན་བྱས

དེ་ཁྱེད་རང་ཚོ་ཚོགས་པའི་ངོས་ནས་ཚ་ཚང་བྱེད་ཡོག་ཟེར་ཐ་སྙད་ཀྱི་ཁེ་མ་རེད། ཁྱེད་རང་གི་ད་ལྟ་གསལ་བཤད་ཞུས་སོང་ལ། ངའི་གི་གོ་བ་ཡ་དང་ད་ག་རང་གོ་སོང་ཐུགས་རྗེ་ཆེ། དེ་གསལ་པོ་ཅིག་ཞུ་ཡ་ལ་དེ་ང་ཚོ་གསན་མཁན་རྣམ་པ་ཚོ་ལ་གསལ་པོ་ཟེར་བཞིན་འདུག་རེད་བསམ་ཡ་དེ་ཅི་ཡིན། དེ་ནས་ད་ད་ཟེར་ང་གཉིས་རྒྱལ་གྱི་དེ་སྐོར་ནས་སྐད་ཆ་བཤད་དེ་ཡ་དེ་དེ་རེད་ད་ད་ད་ཁྱེད་རང་གི་ལ་དེ་ཡ་དེ་རེད་གྲགས་པ། སྦྲགས་སྐད་ཟེར་ཡ་དེ་བེད་སྤྱོད་བཏང་ཙང་ད་ཉེན་ཁ་ཆེ་ཆུང་སྐོར་ནས་བཤད་དེ་ཡོ་རེད་ཕ་ཚིག་གོ་ད་ཁྲེ་ཡ་དེ་ཕ་ཤ་ཤི་ད།

ད་ལྟའི་ཡིན་ཡིན་པ་ཆགས་བསྡད་ཀྱི་ཡོད་རེད་ག་རེ་ཟེར་ན་ང་ཚོ་གི་གཏམ་དཔེ་དང་དེ་ནི་གཅིག་སྒྱུ་རྩལ་གྱི་འཁྲབ་སྟོན་འདྲ་མ་འདྲ་དང་ཨ་ནི་ང་ཚོ་བོད་པ་རང་གི་གཅིག་སྐད་ཆ་གི་ནང་ལོགས་ལ་ཡང་སྐད་ཆ་གི་འབྲུ་གི་ཐོག་ནས་གཅིག་གོ་རྒྱུ་འདྲ་མ་འདྲ་ཡོད་བསྡད་བ་ད་དེ་འདྲའི་གི་སྐད་ཆ་བཤད་སྟངས་རྣམ་པ་མང་པོ་ཡོད་རེད་བ། དེ་ཚོ་ཚང་མ་ཡིན་ན་གཅིག་སྐད་ཆ་གི་ནང་ནས་ཡིན་ན་སྐད་ཆ་གི་བལྟས་ཚེ་གནས་རིམ་མཐོ་ཡ། ཨ་ནི་སྐད་ཆ་གི་ཡིན་ན་ད་གཅིག་ང་ཚོ་ཚད་གཞི་འདྲ་བ་ཤེས་པ་ན་སྤྱི་བཏང་གི་སྐད་ཆ་ཤེས་པ་ལས་བལྟས་ཚེ་ཚད་གཞི་མཐོ་བ་གང་ལ་ཡོད་བ་ཡིན་ཙང་ད་དེ་ཚོ་ར་མ་འཕྲོད་བ་དང་དེ་ཚོ་ཧ་མ་གོ་བ་དང། དེ་ཆགས་འགྲོ་བ་འདི་ལྟར་སྐུ་བརྒྱ་ཆ་བརྒྱ་གསལ་བོ་ཞིག་རེད། ནི། ཁོ་དོགས་པ་ཁྱོན་ནས་ཡོད་མ་རེད། ནི། གསལ་བོ་ཞིག་རེད། དེ་འདྲ་ཡིན་པ་ཡིན་ཙང། ད་གང་ལྟར་ནི་བོད་སྐད་ཡག་པོ་ཅིག་མ་ཤེས་ན། ང་ཚོའི་བོད་ཀྱི་རིག་གཞུང་མང་པོ་ཅིག་དང་ཁ་བྲལ་འགྲོ་ཡ། ནི་དེ་ལ་བརྟེན་ནས་ནི་དེ་གི་བུ་གི་དེ་གི་ད་བསམ་བློ་གཏོང་ཕྱོགས་ད་ཅིག་ག་རེ་ཡིན་པ་ཡིན་ན། ཁྱད་པར་ཆེན་པོ་ཞིག་ཅིག་འགྲོ་ཡག་ཡོད་པ་དེ་གསལ་བོ་ཞིག་རེད་ཤག། དཔེར་ན་ང་ཚོས་དཔེ་མཚོན་འདྲ་བོ་ཅིག་སྟེར་བ་ཡིན་ན། དཔེར་ན་ད་དེང་སང་ང་ཚོས་གཞོན་སྐྱེས་ཀྱི་ནང་ལོགས་ལ། དཔེར་ན་བུ་བུ་མོ་ད་ལྟ་ཅིག་ཁོང་ད་དེ་འདྲ་གི་ནང་ལོགས་ལ། ཕྱི་རྒྱལ་གྱི་ལྟད་མོ་འཁྲབ་མཁན་དང་ལྷག་པར་དུ་ད་དཔེར་ན་ཀོ་རི་ཡ་ཅིག་ཕོ་སར་མོ་སར་གཞས་གཏོང་མཁན་ལྟད་མོ་འཁྲབ་མཁན་དེ་ཚོ་ལ་ཞེ་དྲག་དགའ་མོ་ཡོད་རེད་ཁོ་ཚོ་ད་དབྱིངས་ཞེ་དྲག་ཡོད་རེད། ད་མི་དེ་ཚོ་གི་ཅིག། དུག་ལོག་ག་རེ་གོན་གྱི་ཡོད་རེད་སྐད་ཆ་ག་རེ་བཤད་གི་ཡོད་རེད། ཐ་ན་ཅིག་སྐྲ་ག་འདྲ་ག་འདྲ་རྒྱག་གི་རེད་ཨ་ནི་ཁོ་རང་ཚོ་ལྷམ་གོག་ག་རེ་གོན་གི་རེད། ཧ་ལམ་མ་སོང་ན་ད་ག་རོ་ཅིག་ཁོ་ཚོས་ཁོ་ཚོ་ཧ་གོ་གི་རེད་ད་དེའི་སྐོར་ལ་ཁོ་ཚོས་ཞེ་དྲག་གི་ཞིབ་ཆ་ཡོད་རེད་ཁོ་ཚོས་ཧ་གོ་གི་རེད།
བྱས་ཙང་ཨ་ནི་ཕྲུ་གུ་དེ་ལ་མི་གཞན་པ་ཅིག་ད་ག་ཚག་ད་ཤུགས་རྐྱེན་ཆེན་པོ་ཆགས་བསྡད་ཡོད་རེད་བ། ད་ཡིན་པ་ཡིན་ནའང་དཔེར་ན་ང་ཚོ་བོད་པའི་ངོས་ནས་ཅིག་ད་བོད་པའི་ལྟད་མོ་འཁྲབ་མཁན་དེ་འདྲ་ད་ཤུགས་མེད་པ་ཡིན་ནའང་ད་ཅིག་བོད་ནང་ལ་ཅིག་ང་ཚོ་གཞས་གཏོང་མཁན་ད་ཅིག་དེ་འདྲ་མང་པོ་ཡོད་རེད་བ། དེ་ཚོའི་སྐོར་ལ་ཅིག་དེ་ཚོ་དགའ་ཕྱོགས་ག་རེ་ཡིན་པ་ཁོས་ནམ་རྒྱུན་དུག་ལོག་ག་རེ་ག་རེ་གོན་གི་ཡོད་པ། ཨ་ནི་ཁོ་ལོ་ག་ཚོད་ཡིན་པ་ཨ་ནི་ཁོ་ག་བ་ལ་འགྲོ་གི་ཡོད་པ། དེ་ཚོའི་སྐོར་ལ་རྩ་བ་ཉིད་ནས་ཤེས་ཀྱི་མ་རེད་ག་རེ་ལབ་ན། ཁོ་རང་ལ་ཤུགས་རྐྱེན་ཐེབས་ཡ་དང་ཁོ་རང་གི་དགའ་མོས་བྱེད་ས་དེ་མི་གཞན་པ་ཅིག་ཆགས་ཚར་བ་ཡིན་ཙང་ཨ་ནི་ཁོ་ལ་ད། དེའི་ཤུགས་རྐྱེན་ཐེབས་པའི་རྒྱུ་མཚན་ལ་བརྟེན་ནས་ད་ཁོའི་གི་དུག་ལོག་ག་རེ་གོན་གྱི་འདུག་ཁོའི་དགའ་ཕྱོགས་ག་རེ་བྱེད་ཀྱི་འདུག་ཁོའི་སྐྲ་བཞར་སྟངས་ག་རེ་བཞར་གྱི་འདུག་ཨ་ནི་དེ་འདྲ་བོ་འདྲ་བོ་ཅིག་ངས་ཀྱིས་ཨ་ནི་བྱས་ནས་འབད་བརྩོན་བྱས་ནས་ཁོ་འགྲོ་བཞག་འདུག་ཨ། དེ་འགྲོ་བཞག་འདུག་ཙམ་མ་ཟད་ད་ག་རེ་ལབ་ན། གང་ལྟར་ཨ་ནི་མི་གཞན་པ་དང་རིག་གཞུང་གཞན་པའི་གི་ཤུགས་རྐྱེན་ཐེབས་ནས་ག་ལེ་ག་ལེ་སོ་སོ་དེ་འདྲ་བོ་འདྲ་བོ་ཅིག་ཕར་འགྱུར་འགྲོ་གི་ཡོད་འདུག་ཨ། དེ་མ་ཡིན་ཙང་ཨ་ནི། ཨ་ནི་ག་རེ་ལབ་ནའང་ང་ཚོ་གི་སྐད་ཡིག་ད་གོང་ད་བོད་པ་རང་གི་སྐད་ཡིག་དེ་མ་ཤེས་པའི་གནད་འགག་གི་ཐོག་ནས་མི་གི་སེམས་ཁམས་དང་ཀུན་སྤྱོད་དང་གཅིག་ཐ་ན་དུག་ལོག་གོན་སྟངས་ད་གཅིག་སྐྲ་བཞག་སྟངས་ལ་སོགས་པ་ཚང་མ་ད་གོང་ད་ལོགས་ཀ་ཅིག་ལ་འགྱུར་འགྲོ་ཡོད་པ་དེ་གསལ་པོ་ཞེ་དྲག་རེད་ཤག་དེ་ཡིན་ཙང་ང་ཚོ་གཅིག་བོད་ཀྱི་སྐད་ཡིག་དེ་ཉར་ཚགས་བྱེད་ཡ་དང་གཅིག་དེ་ང་ཚོ་གཅིག་གནད་དོན་ཆུང་ཆུང་གཅིག་ཕར་ཚུར་གཅིག་སྐད་ཆ་རེ་ར་འཕྲོད་ཡ་གཅིག་གནད་དོན་གཅིག་པོ་གཅིག་མ་ཡིན་པ་དཔེ་ལྟ་སྟངས་ཟབ་པོ་གི་ཐོག་ནས

སྤྱིར་ཡིན་པ་ཡིན་ན་སྤྱིར་གྱི་ཚད་ཀྱི་དུས་ཚོད་ཡིན་པ་ཡིན་ན་ཚད་བརྒྱ་ཡིན་ན་དེའི་འབྲུག་གི་དུས་ཚོད་ཡིན་པ་ཡིན་ན་ད་བོད་ཀྱི་སྐད་ཡིག་ནང་ལ་ཧ་ལམ་སྔ་ཤོས་ཀྱི་གྲས་ལ་བྱུང་ཡོད། ད་ནམ་རྒྱུན་གི་ད་ལེགས་སྦྱར་སྐད་ཚན་དང་ད་གནའ་བོའི་རྒྱ་གར་གྱི་ད་རིག་གཞུང་སྐད་ཀྱི་ད་གཅིག་པའི་བཞི་བཅུ་གཅིག་ད་ཚད་མཐོ་པོ་བཙུགས་ཡོད་རེད་བ་དེ་དང་གཅིག་པ་གཅིག་ལྕོགས་འགྲོ་ཐུབ་མཁན་ཅིག་ཡིན་པ་ཡིན་ན་ང་ཚོ་བོད་ཀྱི་སྐད་ཡིག་ཆགས་ཡོད་བ་ད་ནམ་རྒྱུན་ང་ཚོའི་ནང་ཆོས་ལྟ་གྲུབ་དང་གཅིག་གཞི་ལམ་འབྲས་གསུམ་གྱི་རྣམ་གཞག་ག་འདྲ་འདྲ་བོ་ཅིག་ད་གཏན་ལ་ཕབ་འགྲེལ་བཤད་རྒྱག་དགོས་ཡོད་ན།

དབྱིན་ཇིའི་ཚིག་འདྲ་བོ་ཁ་ཤས་ཅིག་བེད་སྤྱོད་གཏོང་ཐུབ་པ་ཡིན་ན་མི་མང་དེ་ཚོ་ཧང་སང་སང་འདྲ་བོ་ཅིག་ཅིག་ཁོ་རང་གི་ཡིན་པ་ཡིན་ན་ཁོས་དབྱིན་ཇིའི་ཚིག་མཐོན་པོ་ཤེས་གི་ཡོད་པ་དང་དབྱིན་ཇི་ཡག་པོ་ཤེས་གི་ཡོད་པ། ཅིག་དེ་འདྲའི་གི་ངོམ་ཡག་གི་ངོམ་སོ་བྱས་ཏེ་ནི་དེ་འདྲ་བྱེད་མཁན། ད་སྐབས་དེ་དུས་ཡིན་པ་ཡིན་ན་གསལ་བོ་ཤེས་གི་ཡོད་རེད་ད་དེ་གསལ་བོ་ཤེས་གི་ཡོད་རེད། ཅིག་ད་མི་མང་ནང་ལ་མར་གཏམ་བཤད་གནང་བསྡད་མཁན་དང་ཅིག་དེ་ཚོ་མང་པོ་ཅིག་དེ་གནང་གི་རེད། ཡིན་པ་ཡིན་ནའང་ད་ཅིག་ད་ལྟ་ང་ཚོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོ་ཆགས་བསྡད་གི་ཡོད་རེད་ད་དེ་ཆགས་སྒྲུབ་ཆགས་བརྒྱབ་པ་ཡིན་ན།

ཡོང་སྲིད་པ་རེད་ཡིན་པ་ཡིན་ནའང་ཕལ་ཆེར་དེ་གི་གྲངས་ཀ་དེ་དུས་ཚོད་དེང་སང་ཉུང་ཉུང་མིན་འགྲོ་བསམ་བསམ་འགྲོ་ང་ཚོར་སོང་འགྲོ་བ་ཡིན་པ་ཡིན་ནའང་ད་ཁོ་རང་བཞིན་གྱིས་དེ་གི་དེ་དཔེ་དེ་ཤོར་ནས་ད་དཔེ་དེ་ནམ་རྒྱུན་གོམས་བྱས་ནས་ཤོར་ནས་ད་འཚོ་བའི་ཁྲོད་ད་ག་དུས་ན་ཅིག་དབྱིན་ཇི་གི་ད་རྒྱ་གར་གྱི་དེ་འདྲའི་བེད་སྤྱོད་གཏོང་རྗེས་ཅིག་བོད་པ་མཉམ་དུ་ཡིན་པ་ཡིན་ནའང་དེ་འདྲའི་ཤུགས་ཆེན་པོ་འགྲོ་བསྡད་ཡ་དེ་ཤུགས་ཆེན་པོ་འདུག།

ནི་དབྱིན་ཇི་ད་ཁོ་གཉིས་དོན་དག་འཇུག་ས་དེ་གཅིག་པ་རེད་བ། ད་གོང་ད་ཁོ་གཉིས་ཀ་སྲོལ་རྒྱུན་གྱི་ཐ་སྙད་རེད། ནི་ལུང་པ་གི་ཡུལ་སྐད་ཆགས་བསྡད་གི་ཡོད་རེད་དེའི་རིགས་དེ་ཡིན་པ་ཡིན་ན་ང་ཚོས་སྲོལ་རྒྱུན་ག་རེ་བེད་སྤྱོད་གཏོང་གི་ཡོད་པ་དེ་ད་ལྟ་བེད་སྤྱོད་གཏོང་བ་ཡིན་ནའང་འགྲིག་གི་འདུག་བ། ཡིན་པ་ཡིན་ན་ད་ང་ཚོས་སྤྱིའི་གནད་འགག་ཆེ་ཤོས་གཅིག་དེ་ག་རེ་རེད་ཟེར་ན། ད་དེང་སང་གི་ཐ་སྙད་ཡོད་རེད་བ་ད་དཔེར་ན་ང་ཚོས་ལྕགས་ལ་ཟེར་བ་ད་སྔས་མ་ང་ཚོའི་བོད་ལ་ཁ་པར་ཡོད་མ་རེད་རླངས་འཁོར་ཡོད་མ་རེད་ཅིག་ད་གོང་ད་དེང་དུས་ཀྱི་འཕྲུལ་ཆས་ཟེར་བ་ག་རེ་ཡིན་པ་ཡིན་ན་ང་ཚོ་བོད་ལ་ཡོད་མ་རེད་བ།
རེད། མེད་དུས་ཙམ་པ་ལ། ཨ་ཕྱི་སྐད་ཆའི་ཤུལ་དུ་ག་རེ་བཤད་ཟེར་ན་ང་ཚོ་སྲོལ་རྒྱུན་གྱི་ཐ་སྙད་དེ་ཚོ་གང་ལ་གང་འཚམ་ཞིག་རྒྱུན་འཛིན་བྱེད་ཐུབ་པ་ཡིན་པ་ཡིན་ན་ཡང། དེང་དུས་ཀྱི་ད་ཅིག་འཕྲུལ་ཆས་གསར་བ་དང་གང་ལྟར་ཅིག་ཅ་ལག་གསར་བ་འདི་འདྲའི་གི་འཕེལ་ཤུགས་ཀྱི་ནང་ལོགས་ལ་ང་ཚོ་བོད་ཀྱི་ཐ་སྙད་ཀྱིས་མ་དོ་བ་མ་འདང་བ། ཨ་ནི་ཐ་སྙད་བཟོས་བཞག་ཡོད་པ་ཡིན་ནའང་བཀོལ་སྤྱོད་མ་ཐུབ་པ། ཡང་བཀོལ་སྤྱོད་བྱས་པ་ཡིན་པ་ཡང་དེ་གཅིག་གྱུར་མེད་པའི་རྒྱུ་མཚན་ལ་བརྟེན་བྱས་བོད་ནང་ནས་ཐ་སྙད་གཅིག་བྱས་འདི་བཙན་བྱོལ་ནང་ཡོད་ཐ་སྙད་གཅིག་བྱས་ཡང་དཔེར་ན་བོད་ནང་ནས་ཡིན་པ་ཡིན་ན་ཡང་ས་ཁུལ་ཁ་ཤས་ལ་ད་དེང་སང་དེ་འདྲའི་ཐ་སྙད་བཟོ་མཁན་ད་སྔ་མ་ཐུབ་པ་ཡིན་ན་ཡོད་རེད་ད་དེང་སང་ད་ལྟ་ཡོད་མེད་ངས་གསལ་བོ་ཧ་གོ་མ་སོང།

ཨ་ནི་གཞུག་མ་ག་ལེ་ག་ལེ་ང་ཚོ་ཡོངས་བཙན་བྱོལ་གཅིག་གཅིག་ནས་བཟོས་བཞག་པ་བོད་ནང་ནས་གཅིག་བཟོས་བཞག་པ་དེ་གཉིས་ཀྱི་སྟེང་གི་ཐ་སྙད་ཀྱི་ཁྱབ་ཁོངས་དང་ཐ་སྙད་ཀྱི་འབྱུང་ཁོངས་དང་ཨ་ནི་དེ་ལོ་རྒྱུས་ཀྱི་རྒྱབ་ལྗོངས་ཤེས་མ་ཤེས་དེ་འདྲའི་གི་ཐོག་ནས་ཏན་ཏན་ཐ་སྙད་དེ་ཡག་བཙོག་དང་སྤུས་དག་ལོག་དེ་འདྲའི་གི་ཁྱད་པར་བརྒྱ་ཆ་བརྒྱ་ཡོད་ཀྱི་རེད་དེ། ཡིན་པ་ཡིན་ནའང་ད་ཁོ་གཅིག་བཟོས་བཞག་ཡོད་པ་ཡིན་ན་ད་རུང་བེད་སྤྱོད་གཏོང་བཞག་པ་ཡིན་ན་ག་ལེ་ག་ལེ་ང་ཚོའི་ཐ་སྙད་གསར་བ་དེ་གཅིག་གྱུར་ཆགས་ཐུབ་པ་ཡིན་ན་ཨ་ནི་བོད་ཀྱི་སྐད་གསར་བ་ཅིག་གཅིག་གྱུར་ཆགས་ཐུབ་ཡ་ལ་ཕན་ཐོགས་ཆེན་པོ་ཡོད་པ་ཡིན་ཙང།

ཡོའོ་རེད་དེ་བེད་སྤྱོད་གཏོང་དགོས་ཡས་དེ་ཁག་པོ་འདུག་ཁྱེད་རང་གི་དེ་དཔེར་ན་དེ་ཚོ་ཐོག་ལ་བསམ་ཚུལ་ག་རེད་འདུག། རེད་རེད་ད་དེ་གི་ཐོག་ལ་སྤྱིར་བཏང་ང་ཚོ་གི་བོད་གི་སྲོལ་རྒྱུན་གི་ད་ང་ཚོ་གི་རིག་གཞུང་གི་ཐོག་ནས་ད་དུང་ག་རེ་ཡོད་ཟེར་ན་དཔེར་ན་སྔོན་མ་ད་ལོ་ཙཱ་བ་བཀའ་དྲིན་ཅན་དེ་ཚོ་ཡོད་གི་སྐབས་ལ་ཅ་ལག་དེ་གལ་སྲིད་བོད་ལ་མེད་པ་ཡིན་ན་ཨ་ནི་ཅ་ལག་དེ་ད་དཔེར་ན་སྐབས་དེ་དུས་ང་ཚོ་རྒྱ་གར་གི་ད་ཅ་ལག་རྐྱང་རྐྱང་རེད་བ།

ད་ལོ་ཙཱ་བ་དང་གང་ལྟར་ཆོས་རྒྱལ་དུས་སུ་གཏན་ལ་ཕེབས་པའི་སྐོར་ཡིག་སྟོང་གཅིག་ཆགས་ཀྱི་ཡོད་རེད་བ་དེ་ཡིན་པ་ཡིན་ཙང། ད་ད་ལྟ་ཁྱོད་རང་གི་ལ་ཡི་དྲི་བ་དེ་དང་འབྲེལ་བ་ཐེབས་ཀྱི་ཡོད་དེ་ཡོད་རེད་ད། དེང་དུས་ཀྱི་ཅ་ལག་གསར་བ་དང་ཅིག་འདི་གི་རིགས་མང་པོ་ཞིག་ཅིག་ང་ཚོའི་རྒྱལ་སྤྱིའི་སྒང་ལ་ད་ཡོངས་ཁྱབ་ཡིན་པ་ཅིག་ཨ་ནི་ང་ཚོ་བོད་པའི་བརྡ་ཆད་ནང་ལ་བསྒྱུར་མ་བསྒྱུར་ཡོད་རེད་མ་རེད་ཟེར་ཏེ། ད་ཏན་ཏན་བསམ་བློ་གཏོང་ས་ཡོད་རེད་ག་ལ་ན་ང་ཚོའི་རིག་གཞུང་གི་ཁྱབ་ཁོངས་དུ་གནའ་བོའི་སྲོལ་རྒྱུན་གྱི་བསམ་བློ་གཏོང་ཕྱོགས་ཐོག་ནས་བྱས་ན་ཧ་ལམ་བསྒྱུར་མ་བསྒྱུར་མེད་པ་འདྲ་བ་ཅིག་ལ་ཁྱི་གས་ཁྱི་ཤུ་དེ་ཁོ་རང་ཚོ་ལ་བརྡ་ཆད་གཏན་འབེབས་བྱེད་དགོས་ཡ་དེ་ཧ་ལམ་གལ་ཆེན་པོ་ཆགས་ཡོད་རེད།

དེ་འདྲ་གཅིག་རྒྱབ་བསྡད་པ་ཡིན་ན་གང་ལྟར་ང་ཚོ་ལ་ནི་ཅ་ལག་དེ་ཡོད་མ་རེད། ཨ་ནི་ང་ཚོ་གི་ཐ་སྙད་དེ་སྙོབ་མ་ཐུབ། སྙོབ་ཐུབ་ཡ་འགྲོགས་དེ་ཁག་པོ་ཆགས་ཀྱི་ཡོད་པ་ཡིན་ཙང། ཨ་ནི། དེའི་ཐ་སྙད་དེ་དགོས་ན་མ་དགོས་ད་སྤྱི་ཡོངས་ཀྱི་ཐ་སྙད་དེ་དཔེར་ན་ང་ཚོ་ཁ་པར་ཟེར་དུས་ཡོད་པ་ཅིག་ད་ཀུ་ཤུ་ད་ཅིག་སམ་སུང་ད་ཅིག་ལ་ཡེ་ད་ད་ཀོ་དབྱེ་བ་མང་པོ་ཞིག་ཡོད་ཀྱི་ཡོད་པ་དེ་ཚོ་ཚང་མ་ཨ་ནི་ང་ཚོ་བོད་སྐད་ནང་ལ་བསྒྱུར་བྱས་ཨ་ནི་ཅིག་ཅིག་དེ་འདྲའི་ལབ་དགོས་ན་མ་དགོས་ན་དེ་ཕལ་ཆེར་གཅིག་བྱས་ན་དེ་ཚོ་ཅིག་ང་ཚོ། ད་ཐ་དྲག་ལབ་ན་ངའི་ཐ་སྙད་དེ་ཏག་ཏག་བསྡད་ཀྱི་མ་རེད་དེ། དེ་འདྲའི་རང་དགོས་ན་མ་དགོས་ན་བསམ་ཡ་ད་ང་རང་གང་ལྟར་བསམ་བློ་ག་ལ་བོར་ད་དོགས་པ་འདྲ་བསམ་དེ་འདྲའི་ཡོད་རེད་བ། ཡིན་པ་ཡང་ངས་དེ་དགོས་ཀྱི་རེད་མ་རེད་དེ་འདྲའི་སྐད་ངས་ལབ་མི་ཤེས་རྒྱུ་མཚན་ག་རེ་ཟེར་ན་དངོས་གནས་ཀྱི་བོད་ནང་ལོགས་ལ་ཐ་སྙད་གཏན་འབེབས་བྱེད་མཁན་རྣམ་པ་ཚོ་གི་ད་མི་རྒྱུ་ཟོག་གསུམ་དུས་ཚོད་དཀའ་ལས་ཅིག་ད་གདོང་ལེན་མང་པོ་ཞེ་པོ་ཅིག་བྱས་ནས་ཨ་ནི་ཐ་སྙད་མང་ཤོས་ཀྱི་གཏན་འབེབས་གནང་གི་ཡོད་པ་ཡིན་ཙང་ཁོང་རྣམ་པས་ཏན་ཏན་དགོངས་གཞི་དགོས་པ་རྒྱ་ཆེན་པོ་ཅིག་ཐོག་ནས་གཏན་འབེབས་གནང་གི་ཡོད་པ་ཡིན་ཙང་ཨ་ནི་ཁོས་གཏན་འབེབས་གནང་ཡ་དེ་འགྲིག་གི་ཡོད་རེད་ཨ་ནི།

ཚོགས་པ་འགྲོ་གཅིག་གོ་ཅ་ལག་རིགས་གཅིག་ཡོད་ན་ཅ་ལག་རིགས་གཅིག་ཡོང་དེ་ག་སྤྱི་ལ་ཁྱབ་པ་གི་ཐ་སྙད་ཅིག་མ་གཏོགས་ཞེ་དྲག་རེ་རེ་རེ་ལ་ཁྱབ་པའི་ཐ་སྙད་དགོས་རེད་མ་རེད་ད་དེ་ཚོ་ང་ཚོ་ཏན་ཏན་དྲི་བ་ཆགས་ཀྱི་ཡོད་རེད་ངས་དེ་ཞུ་ཞུ་དགོས་རེད་མ་རེད་གཅིག་རེད་མ་རེད་དེ་ངས་ལན་གསལ་བོ་རེ་རེད་རེད་རེད་བརྒྱབ་ཤེས་སོང་མ་འདུག་ལགས། ལགས་རེད་ལགས་རེད། ཨ་དེ་ནི་དེ་དང་མཉམ་དུ་ཁྱོད་རང་ད་ཅི་གསུངས་སོང་ད་ཟེར། ད་ང་ཚོ་བོད་ནང་ནས་ཐ་སྙད་ག་རེ་སྔོན་ནས་གཏན་འབེབས་བྱས་བཞག་ཡོད་ན་ང་རང་ཚོ་ཕྱི་ལོགས་ཡིན་ན་ཡང་དེ་སྒང་ལ་འགྲོ་ཐུབ་ན་ཡག་པོ་འདུག་གསུངས་གི་འདུག

གློག་ཀླད་ཟེར་གློག་ཀླད་པ། དེ་འདྲ་བྱེད་ཡོང་ཙམ་པ་ལ་དེའི་ཁར་སེམས་ལ་དམར་པོ་གི་ལྟ་གྲུབ་དང་གང་ལྟར་ང་ཚོའི་སེམས་གཙོར་སྨྲ་བའི་ལྟ་ཚུལ་མ་ཡིན་པར་དངོས་གཙོར་སྨྲ་བའི་ལྟ་ཚུལ་གྱི་ཤུགས་རྐྱེན་ཐེབས་ཡོད་པ་ད་དེ་འདྲས་ཀྱི་ཁོ་ཚོས་འགྲེལ་བཤད་རྒྱག་གི་ཡོད་རེད་བ། ད་དེ་བཟོ་འདྲ་ང་ཚོའི་ཐ་སྙད་ཀྱི་འབྱུང་ཁུངས་དང་གཅིག་དེའི་གི་རིག་གཞུང་རྒྱབ་ལྗོངས་སོགས་དེ་ཧ་མ་གོ་བ་བྱས་ནས་ཨ་ནི་རྒྱ་མིའི་གི་གཅིག་ཐ་སྙད་དེ་བསྒྱུར་བ་ནི་དེའི་ཐོག་ལ་ད་གཅིག་དོན་དང་ཡེ་ནས་ང་ཚོས་ད་ཅིག་གོ་དོན་དང་ཅིག་དེ་གི་དེ་རེད་འདུག་དེ་ཡིད་ཆེས་བྱས་པ་ཡིན་ན་མཚམས་མཚམས་རེ་ད་གོ་བ་ཁོ་རང་ལོག་འགྲོ་ཡ་ད་དེ་འདྲས་ཀྱི་ཉེན་ཁ་ཡོད་ཐ་སྙད་ཏན་ཏན་ད་ཡོད་ས་རེད་དེ་བཙན་བྱོལ་ནང་ནས་འདུག་ཟེར་ནས་མང་པོ་གསུང་གི་འདུག་དེ་ཏན་ཏན་ཡོད་ས་རེད་ད་དེ་རིགས་དེ་ཡིན་པ་ཡིན་ན་ད་བོད་ནང་ལ་ཅིག་ཁྱབ་ཆེན་པོ་ད་ཅིག་དེ་འདྲས་ཞེ་པོ་ཞེ་པོ་ཆགས་མེད་ན་མི་ཤེས་དེ་མ་གཏོགས་དེ་གང་ལྟར་བོད་ནང་ལོགས་ནས་གཏན་འབེབས་བྱས་བོད་སྐད་ནས་ཅིག་བེད་སྤྱོད་བྱས་ནས་གང་ལ་གང་འཚམ་ཤུགས་ཆེན་པོ་ཆགས་ཚར་བ་ཡིན་ན་ད་ནི་ང་ཚོ་དེ་གསར་བ་བཟོ་དགོས་ཡ་མི་འདུག་བསམ་གོ་གཉིས་པ་དེ་ཡིན་པ་ཡིན་ན་ད་དཔེར་ན་ང་ཚོ་གི

ཧུ་ཧུ། རེད་རེད་རེད་ད་ལྟ་ཁྱེད་རང་གིས་གསུངས་དེ་ཅི་དེ། ད་ལྟ་བོད་ནང་གི་ཐ་སྙད་ཁ་ཅིག་རྒྱ་ནག་གི་རྒྱ་ཡིག་ལ་ཡིག་སྒྱུར་ནས་ཇི་རྒྱག་དེ་ཐོག་ནས་གནད་འགག་ཅིག་གསུངས་སོང་ད་དེ། ང་ཚོ་མང་པོ་ཅིག་རྒྱ་ཡིག་ཐོག་ལ་ཕབ་སྒྱུར་ཟེར་གི་ད་བོད་སྐད་ཐོག་ལ་ཕབ་སྒྱུར་ཟེར་དོན་ཐ་སྙད་མང་པོ་ཅིག་དངོས་སུ་ང་རང་ངོས་ནས་ད་མཐོང་བྱུང་ད་རྒྱ་ཡིག་ཕྲན་བུ་ཅིག་ཤེས་དེ་ད་ཚར་ལ་ཡ་ལྟ་དེ་འདུག་ཧ་ལམ་རྒྱ་ཡིག་མ་ཤེས་ན་དེ

རེད་རེད་ད་བོད་མི་སྒེར་རེ་རེའི་ངོས་ནས་འགན་འཁུར་ཡོད་རེད་ཟེར་ཏེ་ད་གཙོ་བོ་གཅིག་ག་རེ་ཟེར་ན་མི་སྒེར་སོ་སོའི་ངོས་ནས་བཤད་པ་ཡིན་ན། སྐད་ཡིག་དེ་གལ་ཆེན་པོ་ག་ཚད་མཐོང་གི་ཡོད་མེད་སྐད་ཡིག་དེ་རྩ་ཆེན་པོ་ག་ཚད་ཅིག་རྟོགས་ཡོད་མེད་དེ་དང་འབྲེལ་བ་ཤུགས་ཆེན་པོ་ཡོད་རེད་བ། གཉིས་པ་དེ་ཡིན་པ་ཡིན་ན་ད་སྐད་ཡིག་གལ་ཆེན་པོ་དང་རྩ་ཆེན་པོ་གལ་མ་མཐོང་ན་ཡང་ང་ཚོ་མི་རིགས་ཀྱི་ཅིག་རིག་གཞུང་དང་ང་ཚོའི་མི་རིགས་ཀྱི་རེད་བསམ་ནས་ཡང་ཅིག་ཚོར་བ་དེ་འདྲའི་ཐོག་ནས་གོ་ཡོང་ཆོག་གི་རེད། ད་གང་ལྟར་ཅང་ཨ་མས་ང་ཚོ་གི་བོད་པ་ཕན་ཚུན་ཐུག་པའི་སྐབས་ལ་བོད་སྐད་བཤད་ཡ། ད་ག་ནང་བཞིན་གྱི་ཅིག་བོད་པ་ཕན་ཚུན་ཡིག་འབྲེལ་བྱེད་པའི་སྐབས་ལ་ང་ཚོ་བོད་ཡིག་འབྲི་ཡ་ད་བོད་ཡིག་དག་པོ་འབྲི་ཤེས་མ་ཤེས་ཟེར་གནད་འགག་ཡོད་མ་རེད་ད། གནད་འགག་ཡོད་མ་རེད་ཟེར་ད་ཡོད་པའི་དབང་དུ་བཏང་ན་ད་ཡོད་རེད་བ་ཡིན་པ་ཡིན་ནའང་སྤྱི་བཏང་དུ་དཔེར་ན་ང་ཚོས་ད་དཔེར་ན་ང་གཉིས་ཕར་ཚུར་ཡིག་འབྲེལ་འདྲ་པོ་བྱས་པ་ཡིན་ན་ངས་ཁྱོད་ལ་བཀྲ་ཤིས་བདེ་ལེགས་ཟེར་དེ་ཁོ་པ་ར་བཏགས་པྲ་ཟེར་འདུག་ཟེར་བྲིས་བཞག་པ་ཡིན་ན་གང་ལྟར་ཁྱོད་ཀློག་སོང་ན་ཨ་ལེ་ཁོས་བཀྲ་ཤིས་བདེ་ལེགས་ལབ་འདུག་བསམ་ན་དེ་བཟོ་འདྲ་གང་ལྟར་ཁོ་དག་ཆ་ནོར་བ་ཡིན་པ་ཡིན་ནའང་གང་ལྟར་བོད་པའི་གི་ནི་ཅིག་ཡི་གེ་རང་ཕར་བསྐུར་བྱས་ཕན་ཚུན། དེ་འདྲའི་ཅིག་བྱས་དེ་དཔེ་གལ་ཆེན་པོ་རེད་ཤག། ད་ནང་བཞིན་ད་ཅིག་བོད་པ་འཛོམས་འཛོམས་བྱེད་ས་འདྲ་བོ་ད་ཅིག་བོད་པ་ཕན་ཚུན་མཐོ་བ་ཐུག་ཡ་འདྲ་བོ་ད་ཅིག་ག་དུས་ཡིན་པ་ཡིན་ན་ཅིག་བོད་སྐད་བེད་སྤྱོད་གཏོང་ཡ་དེ་དཔེ་གལ་ཆེན་པོ་རེད་ཤག། དེ་ནི་ད་ང་ཚོའི་བོད་པའི་གི་སྐད་ཡིག་འདི་ང་ཚོ་གི་སེམས་ཤུགས་གཅིག་པུ་དང་ལ་རྒྱ་གཅིག་པུ་ད་ཅིག་ཞེན་ཁོག་གཅིག་པུ་ཅིག་གི་ཉར་ཚགས་བྱེད་མ་ཐུབ་པ་དེ་ད་ཧ་ལམ་ངའི་བསམ་པ་ཡིན་ན་ཐག་བཅད་ཐུབ་པ་ཅིག་རེད་ཤག་བསམ་བསམ་ཅིག་ཚོར་གི་འདུག་དེ་བྱེད་ཙམ་པ་ལ་ད་ང་ཚོ་ག་རེ་དགོས་འདུག་ལབ་ན།

ཡིན་པ་ཡིན་ནའང་གང་ལྟར་ནམ་རྒྱུན་རྒྱུན་གཏན་ནས་སོ་སོར་འགྲོགས་འདྲིས་བྱེད་ས་འབྲེལ་བ་བྱེད་ས་ནམ་རྒྱུན་ག་དུས་ཡིན་ན་ཐུག་སྡོད་མཁན་ཡིན་པ་ཡོད་པ་ཡིན་ན་དེ་ཚོ་ལ་རྟག་པར་ང་ཚོ་ག་དུས་ཡིན་པ་ཡིན་ན་བོད་སྐད་ག་ཚད་ཐུབ་ཐུབ་བཤད་ཐུབ་པ་ཡིན་ན་ག་ལེར་ག་ལེར་ཁོ་རང་གོ་འགྲོ་ཡ། དེ་འདྲ་བྱས་ནས་ང་ཚོ་གཅིག་བོད་ཀྱི་སྐད་ཡིག་གི་ཁོར་ཡུག་དེ་རྒྱ་སྐྱེད་དགོས་ཡ་དེ་དཔེ་གལ་ཆེན་པོ་ཆགས་ཀྱི་འདུག་ད་ལྟ་ནང་བཞིན་ནི་ད་ང་ཚོ་བོད་པ་ཚོའི་ངོས་ནས་བཤད་པ་ཡིན་ན།

ནང་པ་སངས་རྒྱས་པའི་གསུང་རབ་ཀྱི་གཞུང་ལུགས་ནང་ལ་ཡོད་བསྡད་པའི་ཡི་གེ་ན་ཡན་ཆད་ཡིན་པ་ཡིན་ན་ཆོས་དཀོན་མཆོག་གི་འདུ་ཤེས་བཞག་དགོས་མ་གཏོགས་སྤྱིར་བཏང་ང་ཚོས་བལྟས་ན་བརྩེ་གདུང་གི་སྐོར་བུ་མོ་གི་ལུས་འབྲེལ་གྱི་སྐོར་ད་གཅིག་ན་ཚ་གི་སྐོར་གང་ལྟར་ནི་ནང་ཆོས་ཀྱི་ཁྱབ་ཁོངས་ལས་བརྒལ་བའི་རིག་གནས་ཀྱི་ཁྱབ་ཁོངས་ག་རེ་གི་ནང་ལོགས་ཡིན་པ་ཡིན་ནའང། ཡི་གེ་ག་རེ་ཡིན་པ་ཡིན་ནའང་ང་ཚོས་གུས་ཞབས་བྱེད་ན་ཡག་པོ་རེད་མ་བྱེད་ནའང་ཁོ་ག་ལ་ན་གཅིག་གིས་ང་ཚོ་གཅིག་སྐྱབས་འགྲོ་བསླབ་བྱ་དང་འགལ་འགྲོ་ཡ་དེ་རྩ་བ་ཉིད་ནས་ཡོད་མ་རེད།